ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཐན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། ཨུ་རུ་སུས་ཡུཀ་རེན་ཡུལ་གྲུའི་ས་མཚམས་ཀྱི་ཐོག་ལ་དམག་དཔུང་ཁྱོན་ཆེ་སྒྲིམ་འཛུགས་བྱས་པའི་རྐྱེན་གྱིས་ཛ་དྲག་གི་གནས་སྟངས་ཤིག་ཡོད་བཞིན་པའི་དཀའ་རྙོག་ཁག་སེལ་ཐབས་སུ་དམིགས་ནས་ཧྥ་རན་སི་གི་ནང་དུ་མཐོ་རིམ་གྲོས་མོལ་ཞིག་དབུ་འཛུགས་གནང་ཡོད་པ་དང་གྲོས་མོལ་དེའི་ནང་ཨུ་རུ་སུ་དང་ཡུཀ་རེན་ཡུལ་གྲུའི་སྐུ་ཚབ་གཙོས་པའི་ཧྥ་རན་སི་དང་འཇར་མི་ནི་གི་མཐོ་རིམ་ཕྱི་འབྲེལ་མི་སྣ་མཉམ་ཞུགས་གནང་ཡོད་པ་སོགས་ཀྱི་སྐོར་གནས་ཚུལ་ཐོན་པ་ཁག་པ་སངས་ཡེ་ནས་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་གི་ཡིན། གཟའ་ལྷག་པ་ནས་འགོ་འཛུགས་བྱས་པའི་ཨུ་རུ་སུ་དང་ཡུཀ་རེན་ཡུལ་གྲུ་གཉིས་ཀྱི་གཞུང་འབྲེལ་སྐུ་ཚབ་དང་ཧྥ་རན་སི་དང་འཇར་མི་ནི་གྱི་མཐོ་རིམ་ཕྱི་འབྲེལ་མི་སྣ་མཉམ་ཞུགས་གནང་པའི་གྲོས་མོལ་དེ་ནི་གཙོ་ཆེ་བ། ཉིས་སྟོང་བཅོ་ལྔ་ལོར་ཨུ་རུ་སུ་དང་ཁྱིམ་མཚེས་ཡུཀ་རེན་གྱི་དབར་ཤར་ཕྱོགས་ཡུཀ་རེན་ཁུལ་གྱི་དམག་འཁྲུག་ཁག་མཚམས་འཇོག་ལ་དམིགས་པའི་མིན་སི་ཀི་ཞི་བའི་གྲོས་མཐུན་ཟེར་བ་ཞིག་བཞག་ཡོད་པ་དེ་གཞི་བཟུང། དེང་སྐབས་བསྐྱར་དུ་དམག་འཁྲུག་ལངས་སྲིད་པའི་ཛ་དྲག་གི་གནས་སྟངས་ཁག་ཞི་འཇམ་ཡོང་ཐབས་གནང་རྒྱུ་ཡིན་པ་རེད། ཐེངས་འདིའི་གྲོས་མོལ་གྱི་ནང་ཨུ་རུ་སུ་གྱི་སྐུ་ཚབ་གཙོ་བོ་ནི་སྲིད་བློན་གཞོན་པ་དང་ཡུཀ་རེན་གྱི་གནད་དོན་ཐད་ལ་འགན་འཁུར་གཙོ་བོར་བཞེས་མཁན Dmitry Kozak དང་ཡུཀ་རེན་གྱི་སྐུ་ཚབ་གཙོ་བོའི་ངོས་ནས་སྲིད་འཛིན་གྱི་སློབ་སྟོན་པ Andriy Yermak གཉིས་ཡིན་པ་དང་བར་འདུམ་ཡུལ་གྲུའི་སྐུ་ཚབ་ཀྱི་ངོས་ནས France གྱི་སྲིད་འཛིན Emmanuel Macron དང Germany གྱི་སྲིད་བློན Olaf Scholz རྣམ་གཉིས་ཀྱི་ཕྱི་འབྲེལ་ཐད་ཀྱི་སྲིད་བྱུས་སློབ་སྟོན་པ་གཙོ་བོ་གཉིས་མཉམ་ཞུགས་གནང་གི་ཡོད་པ་དང་གྲོས་མོལ་དེ་མཇུག་སྒྲིལ་བའི་རྗེས་ལ་ཕྱོགས་སོ་སོའི་ངོས་ནས་གསར་འགོད་གསལ་བསྒྲགས་གནང་རྒྱུ་ཡིན་པ་རེད། ཐེངས་འདིའི་ཨུ་རུ་སུ་དང་ཡུཀ་རེན་ཡུལ་གྲུ་གཉིས་ཀྱི་རྩོད་གཞི་སེལ་ཐབས་ཀྱི་གྲོས་མོལ་དེ་ནི་ཉེ་ཆར་རང་ཨུ་རུ་སུས། ཁྱིམ་མཚེས་ཡུཀ་རེན་གྱི་ཐོག་ལ་བཙན་འཛུལ་གྱི་བྱ་སྤྱོད་སྤེལ་ཏེ་དམག་འཁྲུག་ལངས་སྲིད་པའི་ཉེན་ཁ་ཤུགས་ཆེ་རུ་ཕྱིན་པའི་རྗེས་ལ་གྲོས་མོལ་ལྷན་ཚོགས་གནང་བ་ཐེངས་དང་པོ་དེ་ཡིན་པ་དང་ཨ་རི་དང་ནུབ་ཕྱོགས་ཀྱི་རྒྱལ་ཁབ་ཚོས་ཐེངས་འདིའི་གྲོས་མོལ་ལ་ཞི་གྲོས་ཀྱི་གྲུབ་འབྲས་ཤིག་ཡོང་བའི་རེ་བ་གནང་གི་ཡོད་པ་དང་ཧྥ་རན་སི་གི་སྲིད་འཛིན Emmanuel Macron ནས་གཟའ་འཁོར་འདིའི་འགོ་སྟོད་དུ་གྲོས་མོལ་དེའི་སྐོར་ལ་བཀའ་མོལ་གནང་བའི་སྐབས་སུ་ཧྥ་རན་སི་དང་འཇར་མི་ནི་ནས་འབད་བརྩོན་གང་ཐུབ་ཀྱིས་ཨུ་རུ་སུ་དང་ཡུཀ་རེན་གྱི་ད་ལྟའི་ཛ་དྲག་གནས་སྟངས་དེ་ལྷིང་འཇགས་ཡོང་ཐུབ་པ་ཞིག་གནང་རྒྱུ་ཡིན་ཞེས་གསུངས་ཡོད་པ་རེད། གཟའ་མིག་དམར་གྱི་ཉིན་མོ་ཨ་མི་རི་ཀས་གཙོས་པའི་ནུབ་ཕྱོགས་རྒྱལ་ཁབ་ཚོས་ཨུ་རུ་སུས་ཡུཀ་རེན་གྱི་ས་མཚམས་ཐོག་ལ་དམག་འཁྲུག་སློང་གཞི་མཚམས་འཇོག་མ་བྱས་ཚེ་དཔལ་འབྱོར་གྱི་ཉེས་ཆད་འགེལ་རྒྱུའི་ཉེན་བརྡ་བཏང་ཡོད་པ་དང་གསར་འགྱུར་བརྒྱུད་ལམ་ཁག་ནས་ཨ་རིའི་སྲིད་འཛིན་ཇོ་བའི་ཏན་ནས་ཨུ་རུ་སུ་ལ་ད་བར་དུ་འགེལ་མྱོང་མེད་པའི་དཔལ་འབྱོར་གྱི་ཉེས་ཆད་ཤུགས་ཆེ་ཞིག་འགེལ་སྲིད་པ་རེད་ཅེས་དང། དེ་ཡང་སྲིད་འཛིན་ཕུ་ཐིན་སྒེར་གྱི་ཐོག་ལ་དཔལ་འབྱོར་ཉེས་ཆད་ཀྱིས་ཁོང་དང་ནང་མི་སོགས་ལ་རྒྱལ་སྤྱིའི་དངུལ་ཁང་ཁག་བརྒྱུད་དེ་དངུལ་གཏོང་ལེན་བཀག་འགོག་བྱེད་སྲིད་པ་དང་དེ་བཞིན་ཨུ་རུ་སུའི་མ་རྩ་འཛུགས་འཇོག་ལྟེ་གནས་ཁག་ལ་རྒྱལ་སྤྱིའི་ཁྲོམ་རའི་ཐོག་ལ་ཨ་སྒོར་བེད་སྤྱོད་མི་ཆོག་པ་དང་ཨུ་རུ་སུ་གྱི་དངོས་ཟོག་ཁག་ཕྱིར་ཚོང་བཀག་འགོག་བྱེད་སྲིད་པ་མ་ཟད་ཨུ་རུ་སུ་ནས་ཡུ་རོབ་ཁུལ་དུ་རྡོ་སྣུམ་ཚོང་འབྲེལ་བྱེད་སའི་མཚོ་འོག་གི་ལྕགས་སྦུག་བཀག་འགོག་སོགས་ཀྱི་ཉེས་ཆད་རིགས་འགེལ་སྲིད་པའི་ཉེན་བརྡ་བཏང་ཡོད་པ་རེད། གོང་ཞུས་ཨ་མི་རི་ཀ་དང་ཡུ་རོབ་རྒྱལ་ཁབ་ཀྱིས་ཨུ་རུ་སུའི་ཐོག་ལ་དཔལ་འབྱོར་ཉེས་ཆད་འགེལ་སྲིད་པའི་ཉེན་བརྡ་དེ་དག་དངོས་སུ་ལག་ལེན་གནང་རྒྱུ་ཡིན་པ་དང། ཐེངས་འདིའི་ཧྥ་རན་སི་ནང་གི་གྲོས་མོལ་དེ་བརྒྱུད་དེ་ཨུ་རུ་སུས་ཡུ་ཁྲེན་གྱི་ས་མཚམས་ཐོག་ལ་དམག་གི་གྲ་སྒྲིག་ཁག་ཕྱིར་འཐེན་བྱེད་པ་ཞིག་ཡོང་རྒྱུར་རེ་བ་གནང་གི་ཡོད་པ་རེད། ཨུ་རུ་སུས་ཉེ་དུས་ནས་དམག་མི་འབུམ་གཅིག་ཡུ་ཁྲེན་གྱི་ས་མཚམས་ཐོག་ལ་འགྲེམ་འཛུགས་བྱས་པ་དང་ཨ་མི་རི་ཀའི་སྲིད་འཛིན་ཇོའུ་བྷའི་ཌེན་ནས་གལ་སྲིད་ཨུ་རུ་སུས་དངོས་སུ་ཡུ་ཁྲེན་གྱི་ཐོག་ལ་དམག་དྲངས་ཚེ་ཡུ་ཁྲེན་སྲུང་སྐྱོབ་ཀྱི་ཆེད་དུ་ཨ་མི་རི་ཀའི་དམག་མི་བརྒྱད་སྟོང་ལྔ་བརྒྱ་ཙམ་ཞིག་ཡུ་རོབ་ཏུ་གཏོང་རྒྱུ་ཡིན་པ་གསུངས་ཏེ་དམག་མི་དེ་དག་ཡུ་རོབ་ཏུ་ཐོན་རྒྱུའི་གྲ་སྒྲིག་དགོས་པའི་བཀའ་ཁྱབ་གནང་ཡོད་པ་དང་བྱང་མཚོ་ཨ་ཏི་ལན་ཏི་དམག་དོན་ཆིངས་དན་སྒྲིག་འཛུགས་ནས་ཀྱང་ཤར་ཡུ་རོབ་ཀྱི་རྒྱལ་ཁབ་ཁག་ནང་དམག་གི་གནམ་གྲུ་སོགས་བཏང་སྟེ་བདེ་འཇགས་སྲུང་སྐྱོབ་ཤུགས་ཆེ་རུ་བཏང་བཞིན་ཡོད་པ་རེད། ཐེངས་འདིའི་ཧྥ་རན་སི་གི་ནང་དུ་འཚོགས་པའི་ཨུ་རུ་སུ་དང་ཡུ་ཁྲེན་གཞུང་གི་སྐུ་ཚབ་དང་བར་འདུམ་པ་ཧྥ་རན་སི་དང་འཇར་མ་ནི་གི་ཕྱི་འབྲེལ་མི་སྣ་སོགས་མཉམ་ཞུགས་གནང་པའི་གྲོས་མོལ་དེའི་ཐོག་ལ་གཙོ་བོ་ལོ་བརྒྱད་ཀྱི་གོང་སྟེ་ཉིས་སྟོང་བཅུ་བཞི་ལོར་ཨུ་རུ་སུས་ཡུ་ཁྲེན་དང་ས་ཆའི་བདག་དབང་ཐད་ལ་རྩོད་གཞི་ཡོད་བཞིན་པའི་ཁྲི་མི་ནི་ཡ་ཕྱེད་གླིང་གི་ཐོག་ལ་བཙན་འཛུལ་གྱིས་ཡུ་ཁྲེན་ནས་ལོགས་སུ་ཐོན་ཐབས་བྱེད་མཁན་ཨུ་རུ་སུ་ལ་ཕྱོགས་ཞེན་ཅན་གྱི་གྱེན་ལོག་ཤོག་ཁག་ལ་རྒྱབ་སྐྱོར་བྱས་པའི་རྐྱེན་གྱིས་ཡུ་ཁྲེན་གཞུང་གི་དམག་དཔུང་དང་ཨུ་རུ་སུ་ལ་ཕྱོགས་ཞེན་ཅན་གྱི་གྱེན་ལོག་དམག་དཔུང་གི་དབར་དམག་འཁྲུག་ཚབས་ཆེ་ཞིག་བྱུང་སྟེ་ཁྱོན་མི་གཅིག་ཁྲི་བཞི་སྟོང་ཙམ་ཞིག་བསད་སྐྱོན་བཏང་པའི་གནས་ཚུལ་བྱུང་བའི་རྗེས་ལ་ཉིས་སྟོང་བཅོ་ལྔ་ལོར་བཞག་པའི་འཁྲུག་རྩོད་མཚམས་འཇོག་གི་གྲོས་མཐུན་ལྟར། འཁྲུག་རྩོད་མཚམས་འཇོག་ཡོང་ཐབས་སུ་བཀའ་བསྡུར་གནང་རྒྱུ་ཡིན་པ་དང་ཨུ་རུ་སུ་དང་ཡུ་ཁྲེན་ཡུལ་གྲུ་གཉིས་ནས་ད་བར་དུ་གཅིག་གིས་གཅིག་ལ